དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་བཅུ་གཉིས་གི་ཚེས་བ་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་གི་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་ལྔ་གཟའ་ཕུར་བུ་རེད་ང་བོད་རྒྱལ་ཡིན་བྱམས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་ཀྱི་ཡོད། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གྱི་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་བ་དེ་གནང་བའི་སྐབས་སུ་ཚོགས་མི་རྒྱལ་ཁབ་བཅོ་བརྒྱད་ཙམ་ཞིག་གིས་བོད་ནང་གི་གནས་སྟངས་ཐེར་འདོན་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང།
ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང། རྒྱ་གར་རྡོ་རྗེ་གདན་དུ་ཇོ་ནང་སྨོན་ལམ་ཆེན་མོ་འཛམ་གླིང་ཕན་བདེའི་གྲུ་ཆར་སྐབས་བཅུ་བདུན་པ་འཚོགས་བཞིན་པ། མཇུག་ཏུ་རྒྱ་ནག་གཞུང་གིས་བོད་ནང་རླུང་ཤུགས་གློག་ནུས་ཀྱི་ལས་གཞི་འཛུགས་སྐྲུན་བྱས་པ་དེས་རྩྭ་ས་ལ་སོགས་པར་གནོད་སྐྱོན་འབྱུང་མིན་གྱི་ཐད་ལ་ཁོར་ཡུག་ཆེད་མཁས་པའི་བསམ་ཚུལ་བསྡུ་ལེན་གྱི་ཚུལ་དུ་རྒྱང་བསྲིངས་བྱས་པ་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གྱི་ཐོག་ལ་དུས་བཀག་བསྐྱར་ཞིབ་ཐེངས་བཞི་བ་དེ་གནང་བཞིན་པའི་སྐབས་སུ་ཚོགས་མི་རྒྱལ་ཁབ་བཅོ་བརྒྱད་ཙམ་ཞིག་གིས་བོད་ནང་གི་གནས་སྟངས་ཐེར་འདོན་དང་འབྲེལ

ཁོང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གྱི་སྐོར་དུས་བཀག་བསྐྱར་ཞིབ་གནང་རྒྱུ་དེ་ནི་གལ་ཆེན་པོ་ཞིག་ཡིན་རུང་རྒྱ་ནག་གིས་གོང་གི་བསམ་འཆར་ཁག་ལ་ངོས་ལེན་བྱ་རྒྱུ་མ་རེད། ཡིན་ན་ཡང་ཚོགས་མི་རྒྱལ་ཁབ་ཁག་གིས་རྒྱ་ནག་ལ་ཡོངས་གྲགས་ཀྱི་སྒོ་ནས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གྱི་སྐོར་སྐྱོན་བརྗོད་གནང་སྟེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡོངས་ཁྱབ་ཐོ་འགོད་གནང་ཐུབ་པ་དེ་ཧ་ཅང་གི་གལ་ཆེན་པོ་རེད་ཟེར་ཡིག་ཐོག་ནས་ལན་འདེབས་གནང་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་གིས་ལོ་རྒྱུས་ཐོག་བོད་འདི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་སོགས་བོད་དོན་ཞུ་སྐུལ་གནང་བཞིན་ཡོད་འདུག་སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་གྱི་མངའ་སྡེ་སོ་སོ་གི་སྲིད་སྐྱོང་དང་གྲོས་ཚོགས་ཀྱི་ཚོགས་གཙོ་སྤྱི་ཁྱབ་བློན་ཆེན་དབུས་དང་མངའ་སྡེ་གི་བློན་ཆེན་ཁག་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་ཁག

སྦེ་སི་ལགས་དང་མཇལ་འཕྲད་ཀྱིས་ལོ་རྒྱུས་ཀྱི་ཐོག་ནས་བོད་འདི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ། བོད་ནང་གི་ཛ་དྲག་གནས་སྟངས་སོགས་ངོ་སྤྲོད་གནང་བའི་རྗེས་མངའ་སྡེའི་སྲིད་སྐྱོང་མཆོག་གིས་བོད་མི་མང་སྤྱི་འཐུས་རྣམ་པ་གི་རེ་སྐུལ་རྣམས་སྲིད་བློན་ན་རེན་དྲ་མོ་དཱི་མཆོག་ལ་སྙན་སེང་ཞུ་ཐུབ་པ་བྱ་རྒྱུ་ཡིན་ཟེར་གསུངས་ཡོད་པའི་སྐོར་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཁ་པར་བརྒྱུད་ལས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། ཐའེ་ཝན་གྱི་འོས་འདེམས་གྲུབ་པ་དང་བསྟུན་ནས་རྒྱབ་སྐྱོར་གྱི་རྣམ་པ་སྟོན་རྒྱུར་ཨ་རིའི་གྲོས་ཚོགས་འཐུས་མི་ཐའེ་ཝན་དུ་ཕེབས་འབྱོར་གནང་འདུག་ཕྱི་ཚེས་ཉི་ཤུ་རྩ་བཞི་གི་ཉིན་ཐོན་པའི་གནས་ཚུལ་ལྟར་ན་ཨ་མེ་རི་ཀའི་གྲོས་ཚོགས་འོག་མ་གི་སྤྱི་མཐུན་ཚོགས་པ་གི་ཐའེ་ཝན་ཕྱོགས་གཏོགས་ཀྱི་འགོ་ཁྲིད་གྲོས་ཚོགས་འཐུས་མི་མཱ་རེ་ཡོ། རྡེ་ཡཱ་ཟི། སྦ་ལར་ཁྲི་ལགས་དང་དམངས་གཙོ་ཚོགས་པ་འགོ་ཁྲིད་གྲོས་ཚོགས་འཐུས་མི་ཨ་མེ་སྦ་ར་རྣམ་གཉིས་ཐེ་ཝན་དུ་ཕེབས་འབྱོར་གནང་ཡོད་ལུགས་སོ་སོ་གི་ལས་ཁུངས་ནས་གཟའ་མིག་དམར་གྱི་ཉིན་བརྗོད་འདུག་ལ་འདི་ནི་ཐེ་ཝན་མཚོ་འགག་གི་བཟང་སི་ཐོན་པའི་འོས་འདེམས་ལ་རྒྱབ་སྐྱོར་གྱི་རྣམ་པ་མཚོན་ཕྱིར་ཡིན་ལུགས་འགྲེལ་བརྗོད་གནང་འདུག་གྲོས་ཚོགས་འཐུས་མི་ཁག་གཉིས་ཀྱི་འཚམས་གཟིགས་ཀྱི་སྐབས་སུ་མཐོ་རིམ་དཔོན་རིགས་དང་ཚོང་པ་གི་འགོ་ཁྲིད་དང་བཅས་པར་ཐུག་འཕྲད་གནང་རྒྱུའི་སྟ་གོན་བྱས་འདུག་གོང་བརྗོད་གྲོས་ཚོགས་འཐུས་མི་གཉིས་ཀྱི་ལས་ཁུངས་ནས་སྤེལ་བའི་སྤྱི་བསྒྲགས་ནང་འཁོད་དོན། འགྲུལ་བཞུད་འདི་བརྒྱུད་ནས་ཨ་རིའི་ཕྱོགས་ནས་ཐའེ་ཝན་གྱི་དམངས་གཙོ་གི་འོས་འདེམས་ལེགས་འགྲུབ་བྱུང་བ་དེར་རྒྱབ་སྐྱོར་གྱི་རྣམ་པ་མཚོན་ཕྱིར་དམིགས་པ་ཞིག་ཡིན་ཅིང་དེའང་དམངས་གཙོ་གི་མངོན་འདོད་ལ་འཆང་བའི་ཆོད་སེམས་ལ་རྒྱབ་སྐྱོར་མཚོན་རྒྱུ་གི་བརྩེ་བས་ཨ་རི་དང་ཐའེ་ཝན་གྱི་བར་གྱི་དཔལ་འབྱོར་དང་རྒྱལ་སྲུང་འབྲེལ་བར་སྐུལ་འདེད་ཀྱི་གོ་སྐབས་འཚོལ་རྒྱུར་དམིགས་སྒོ་བཟུང་ཡོད་ཅེས་གསལ་བཏོན་གནང་འདུག་གཞུང་འཛིན་དམངས་གཙོའི་ཡར་ཐོན་ཚོགས་པ་གི་ལས་ཐོག་སྲིད་འཛིན་གཞོན་པ་ལེ་ཁྲིན་ཏེ་ལགས་སུ་ཟླ་འདིའི་ཚེས་བཅུ་གསུམ་གྱི་ཉིན་གྱི་སྲིད་འཛིན་འོས་འདེམས་ཀྱི་ཁྲོད་རྒྱལ་ཁ་ཐོབ་ཅིང་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་གྱི་ཉིན་ཁོང་གིས་དངོས་སུ་སྲིད་འཛིན་གྱི་ལས་ཁུར་བཞེས་ཀྱི་རེད། རྒྱ་ནག་གིས་དྲག་པོའི་སྟོབས་ཤུགས་བཀོལ་ནས་ཐའེ་ཝན་དབང་དུ་བསྡུ་རྒྱུ་ཡིན་ཟེར་གྱི་སྐུལ་སློང་གནང་བཞིན་པ་ལྟར་ལེ་ཁྲིན་ཏེ་ལགས་རྒྱལ་ཁ་ཐོབ་པར་རྟེན་འབྲེལ་བྱེད་མཁན་གྱི་རྒྱལ་ཁབ་ཁག་ལ་ཁ་རྡུང་བཏང་བ་དང་དེ་མཚུངས་དེ་དག་གིས་རྒྱ་ནག་གི་ལས་དོན་ལ་ཐེ་གཏོགས་མ་བྱས་ན་བཟང་གི་རེད་ཅེས་ཉེན་བརྡ་བཏང་འདུག་ཨ་མེ་རི་ཀ་ལ་འཚེ་མེད་ཞི་བའི་འཐབ་རྩོད་དང་དེང་དུས་འཕྲུལ་ལས་ཡར་ཐོན་ཅན་གྱི་གཅིག་སྡུད་རིང་ལུགས་མ་འོངས་པའི་རྒྱ་ནག་ཅེས་པའི་བརྗོད་གཞི་གི་སྟེང་ང་བགྲོ་གླེང་ཚོགས་ཆེན་གྱི་ཐོག་ཚོགས་བཅར་བ་རྣམས་ཀྱིས ྋགོང་ས ྋརྒྱལ་བ་རིན་པོ་ཆེ་ནི་འཚེ་མེད་ཞི་བའི་འཐབ་རྩོད་ཀྱི་ངོ་ཚབ་ཉག་གཅིག་ཡིན་པར་ཆེ་བསྟོད་བྱས་འདུག། བོད་མིའི་སྒྲིག་འཛུགས་ཀྱིས་དྲ་རྒྱ་གི་སྟེང་ང་གནས་ཚུལ་སྤེལ་བའི་ནང་ཕྱི་ཟླ་དང་པོ་གི་ཚེས་བཅུ་དགུ་ནས་ཉི་ཤུ་རྩ་གཅིག་བར་ཉིན་གྲངས་གསུམ་གྱི་ཚོགས་ཆེན་གྱི་ཐོག་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་མཉམ་ཞུགས་གནང་འདུག་ཅིང་བགྲོ་གླེང་ཚོགས་འདུ་འདི་བཞིན་ཨ་མི་རི་ཀ་ལ་རྟེན་གཞི་བྱས་པའི་དམར་ཤོག་གིས་གནོད་འཚེ་ཕོག་མིར་རྗེས་དྲན་ཐེབས་རྩ་ཁང་དང་རྒྱ་ནག་ལས་འགུལ་ཁང། རྒྱ་ནག་དམངས་གཙོ་འཕོ་འགྱུར་ལྟེ་གནས་ཁང་བཅས་ནས་མཉམ་འབྲེལ་གྱི་ཐོག་གོ་སྒྲིག་གནང་བ་ཞིག་ཡིན་འདུག། རྒྱ་རིགས་དམངས་གཙོ་དོན་གཉེར་བ་དང་ཁྲིམས་རྩོད་པ་གྲགས་ཅན་ཐེང་པའོ་ལགས་ནས་ཚོགས་ཆེན་འདིའི་ཚོགས་ཆེན་འདིའི་འགན་འཁུར་གཙོ་བོ་བྱས་ནས་ཕྱོགས་མཐའ་ཁག་ལ་ཡོད་པའི་རྒྱ་རིགས་མཁས་དབང་དང་རྩོམ་པ་པོ་དེ་བཞིན་ལས་འགུལ་འདྲ་མིན་གྱི་འགན་འཁུར་མི་སྣ་ཚོགས་ཆེན་འདི་ལ་མགྲོན་འབོད་གནང་འདུག་ལྷན་ཚོགས་སུ་རྒྱ་ནག་གི་སྐོར་གྱི་ཞིབ་འཇུག་པ་སོགས་མི་སྣ་མང་བོ་ཞིག་མཉམ་ཞུགས་གནང་འདུག་ཅིང་ཚོགས་ཆེན་འདིའི་ཐོག་མཁས་དབང་རྣམས་ནས་གཏམ་བཤད་དང་མ་འོངས་བའི་ལས་འགུལ་སྤེལ་ཕྱོགས་སོགས་ཀྱི་ཐད་ལ་བགྲོ་གླེང་ལྷུག་པོ་གནང་འདུག་པ་མ་ཟད་ལྷག་པར་དུ། གོང་ས་མཆོག་ལ་ཆེ་བསྟོད་ཀྱི་གཏམ་བཤད་གནང་བ་དང། གོང་ས་མཆོག་ནི་འཚེ་མེད་ཞི་བའི་འཐབ་རྩོད་ཀྱི་ངོ་ཚབ་ཉག་གཅིག་ཡིན་པ་གསུངས་འདུག་སྐབས་དེར་ཨ་རིའི་སྐུ་ཚབ་དོན་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ནས་གོང་ས་མཆོག་ནས་ཕྱི་ཟླ་བཅུ་གཉིས་པའི་ནང་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་ཀྱི་དུས་དྲན་ཉིན་མོར། སྩལ་བའི་བཀའ་སློབ་ཚོགས་བཅར་བ་རྣམས་ལ་སྒྲོག་སྦྱང་བྱས་ནས་ཁོང་གི་འཚེ་མེད་ཞི་བའི་ལྟ་གྲུབ་ཀྱིས་འཛམ་གླིང་གི་དཀའ་རྙོག་ཕན་ཚུན་གྲོས་མོལ་གྱི་ལམ་ནས་སེལ་ཐུབ་པ་དགེ་བ་དང་བོད་མི་རྣམས་ནས་གོང་ས་མཆོག་གི་ལམ་སྟོན་གྱི་ལྟར་དམངས་གཙོ་གི་སྒྲིག་འཛུགས་ཀྱི་འོག་འཚེ་མེད་ཞི་བའི་འཐབ་རྩོད་ཀྱི་ལས་འགུལ་སྣ་མང་སྤེལ་བཞིན་ཡོད་པ་འགྲེལ་བརྗོད་གནང་འདུག། རྒྱ་གར་རྡོ་རྗེ་གདན་དུ་ཇོ་ནང་སྨོན་ལམ་ཆེན་མོ་འཛམ་གླིང་ཕན་བདེ་གི་གྲུ་ཆར་སྐབས་བཅུ་བདུན་པ་འཚོགས་བཞིན་པའི་སྐོར་གསར་འགོད་པ་བློ་བེ་གི་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཟིག་ག་གསན་རོགས་ཞུ། རྒྱ་གར་གི་གནས་མཆོག་རྡོ་རྗེ་གདན་དུ་དཔལ་རྒྱལ་བ་ཇོ་ནང་བ་གི་ཇོ་ནང་སྨོན་ལམ་ཆེན་མོ་འཛམ་གླིང་ཕན་བདེའི་གྲུ་ཆར་སྐབས་བཅུ་བདུན་པ་དེ་བཞིན། ལོ་རེའི་འཆར་ཅན་ལྟར་འདི་ལོ་ཡང་སྤྱི་ཟླ་བ་དང་པོ་གི་ཚེས་པ་ཉེར་གཉིས་ཀྱི་ཉི་མ་ནས་དབུ་འཛུགས་ཀྱིས་ཚོགས་མགོན་དུ། ཇོ་ནང་རྒྱལ་ཚབ་རིན་པོ་ཆེ་ཆོས་ཀྱི་སྣང་བ་མཆོག་ཆིབས་བསྒྱུར་གནང་སྟེ། སྤྱི་ཟླ་བ་དང་པོ་གི་ཚེས་པ་ཉེར་བདུན་གྱི་བར་འཚོགས་བཞིན་པ་ནི། གཙོ་བོ་བོད་མིའི་དབུ་ཁྲིད་གོང་ས་མཆོག་དང་རིས་མེད་སྐྱེས་བུ་དམ་པ་ཚོ་གི་སྐུ་ཚེ་ཞབས་པད་བརྟན་པ་དང། སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ཕྱོགས་ཀུན་ཏུ་རྒྱས་ཏེ་སེམས་ཅན་ལ་བདེ་སྐྱིད་འབྱུང་བ་སོགས་ལ་དམིགས་ཡོད་པ་གི་སྐོར།

རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་མོའི་བྱང་ཆུབ་ཤིང་དྲུང་དུ་ཇོ་ནང་སྨོན་ལམ་ཆེན་མོ་འཚོགས་བཞིན་པ་གི་ཚོགས་མགོན་དུ་ཇོ་ནང་རྒྱལ་ཚབ་རིན་པོ་ཆེ་མཆོག་ཕེབས་པ་མ་ཟད་དུ་སྤྱི་ཚེས་ཉེར་གསུམ་གྱི་ཉི་མ་སྨོན་ལམ་དུ་སྐྱབས་རྗེ་འབོ་དཀར་ཡང་སྤྲུལ་རིན་པོ་ཆེ་མཆོག་ཀྱང་ཆིབས་བསྒྱུར་གནང་བ་གི་མུར། མཁན་བླ་སྤྲུལ་དང་རྒྱལ་ཁབ་འདྲ་མིན་ནས་ཕེབས་པ་གི་དཔལ་རྒྱལ་བ་ཇོ་ནང་བ་དང་རིས་མེད་ཆོས་བརྒྱུད་གི་དགེ་འདུན་པ་ལྔ་བརྒྱ་ཙམ་འདུས་ཡོད་པ་སོགས་བླ་མ་ཡོན་ཏན་རྒྱ་མཚོ་ལགས་ནས་འགྲེལ་བརྗོད་གནང་གི་འདུག།

དེང་སང་ཡང་མདོ་སྨད་ཁུལ་དུ་འཛམ་ཐང་གཙང་བ་དགོན་ཆེན་དང་རྔ་བའི་བསྭེ་དགོན་པ། མགོ་ལོག་ཁང་གསར་ཇོ་ནང་དགོན་པ་སོགས་དགོན་དང་སྒྲུབ་སྡེ་མང་པོ་དང། ལྷག་པར་རྒྱ་གར་ནང་ཤིམ་ལ་ཇོ་ནང་མ་དགོན་དང་རྡ་རམ་ས་ལར་དུས་འཁོར་གྲྭ་ཚང་སོགས། བོད་ནང་དང་ཕྱི་རྒྱལ་ཡུལ་གྲུ་ཁག་བཅས་སུ་ཆོས་ཚོགས་དང་དགོན་སྒྲུབ་སྡེ་མང་དག་གིས་ཁྱབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
དབྱིན་ཇི་གི་རྒྱལ་ས་ལོན་དོན་གྱི་ནང་ང་རྒྱ་ནག་གི་རྒྱལ་དར་བཟུང་ནས་བྱས་ཏེ་ནང་རྒྱ་མི་གི་ལོ་གསར་གི་སྐོར་གི་བརྙན་ཐུང་བཟོ་མཁན་གི་རྒྱ་མི་འགའ་ཤས་ཀྱིས་དབྱིན་ཇི་གི་མི་སེར་ཁ་ན་བ་ལ་བཙན་བཀའ་བཏང་བའི་གནས་ཚུལ་བྱུང་བ་དེས་རྒྱ་ནག་གི་ཕྱི་འབྲེལ་འབྲེལ་ལམ་ལ་མི་རྣམས་ཀྱིས་བློ་འཚབ་ཆེན་པོ་བྱེད་གི་ཡོད་འདུག། དབྱིན་ཇི་གི་རྒྱལ་ས་ལོན་དོན་གྱི་མེ་འཁོར་འབབ་ཚིགས་ཤིག་ཏུ། ལག་ཏུ་རྒྱ་ནག་གི་རྒྱལ་དར་བཟུང་ནས་ཡོད་པའི་རྒྱ་མི་འགའ་ཤས་ཤིག་གིས་ཁི་ཐར་ཕྱི་ཟླ་དང་པོ་གི་ཚེས་བཅུ་དགུ་གི་ཉིན་ནས་རོལ་དབྱངས་འཁྲབ་སྟོན་གྱི་བརྙན་ཐུང་བཟོ་བཞིན་ཡོད་པའི་དབྱིན་ཇི་གི་མི་སེར་སྐུ་ཞབས་ཁ་ན་བ་ཟེར་བ་ཟིག་གིས་ཁོང་ཚོ་གིས་པར་ལེན་བྱེད་བཞིན་ཡོད་པའི་ས་ཆ་ལ་ཁོང་གིས་པར་ལེན་བྱེད་མི་ཆོག་ཟེར་ནས་རྙོག་གྲ་བྱས་པའི་རྗེས་ཁོང་གིས་ས་ཆ་འདི་ནི་སྤྱི་སྤྱོད་ས་ཁུལ་ཡིན་པས་འདིར་རང་དབང་གི་ཐོག་ནས་པར་ལེན་བྱེད་ཆོག་གི་ཡོད་སྐོར་བརྗོད་པའི་རྗེས་སུ་རྒྱ་མི་དེ་ཚོས་ཉེན་རྟོག་པ་སྐད་བཏང་ནས་གནས་ཚུལ་ཞིག་སྤྱི་ཚོགས་དྲ་ལམ་ཆེ་ཤོས་ཀྱི་གྲས YouTube གི་ནང་ང་བཏོན་པ་བརྒྱུད་ལས་མི་རྣམས་ཀྱིས་རྒྱ་ནག་གི་ཕྱི་འབྲེལ་འབྲེལ་ལམ་གྱི་ཐོག་གི་སྤྱང་ཀི་ལྟ་བུའི་འབྲེལ་ལམ་བྱེད་ཐབས་དང་ཕྱི་རྒྱལ་ཡུལ་གྲུ་ཁག་ལ་སིམ་འཛུལ་བྱེད་བཞིན་ཡོད་པའི་ཐད་ལ་ཧ་ཅང་བློ་འཚབ་ཆེན་པོ་བྱ་གི་ཡོད་འདུག། ཡོ་རོབ་མཉམ་འབྲེལ་ལྷན་ཚོགས་ཀྱིས་ཡོ་རོབ་མཐུན་ཚོགས་ཀྱི་དཔལ་འབྱོར་བདེ་འཇགས་འགན་སྲུང་འཆར་གཞི་རྒྱ་སྐྱེད་བྱེད་ཤུགས་ཆེ་རུ་གཏོང་ཕྱིར་ཕྱིའི་རྒྱལ་ཁབ་ཁག་གིས་མཐུན་ཚོགས་ཀྱི་ཚོགས་མི་གི་རྒྱལ་ཁབ་ཁག་གི་ནང་ང་མ་རྩ་འཇུག་འཇོག་གི་ཐོག་ལ་ཞིབ་འཇུག་ནན་མོ་གནང་དགོས་པ་མ་ཟད་མཐུན་ཚོགས་དེའི་ཁ་གཏད་རྒྱ་ནག་ལ་སོགས་པར་ཕྱིར་འཚོང་དངོས་ཟོག་དང་བཟོ་ལས་ལག་རྩལ་མཁོ་སྤྲོད་བྱ་རྒྱུར་སྟངས་འཛིན་དོ་དམ་དུ་གཏོང་རྒྱུའི་འཆར་གཞི་བཟོ་འཆར་ཡོད་པའི་གནས་ཚུལ་ཐོན་ཡོད། འཆར་གཞི་དེ་བཞིན་ཡོ་རོབ་མཐུན་ཚོགས་ཀྱིས་ཁྲིམས་གཞི་གསར་པ་གི་གྲོས་འཆར་ཐོན་པའི་ཡིག་ཆ་ཆེ་ཁག་གི་མཉམ་དུ་ངོ་སྤྲོད་གནང་རྒྱུ་དང། ཁྲིམས་འཆར་གསར་པ་དེའི་གྲོས་གཞི་བཏོན་པ་དེའི་ནང་ང་ཡོ་རོབ་མཐུན་ཚོགས་ཀྱི་ཁོངས་ཀྱི་རྒྱལ་ཁབ་ཡོངས་རྫོགས་ཀྱི་ཚོགས་མི་གི་རྒྱལ་ཁབ་ཁག་གི་ནང་ང་མ་རྩ་འཛུགས་མཁན་རྒྱལ་ཁབ་ཀྱིས་མཐུན་ཚོགས་དེའི་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་སྲིད་ཚེ། དེའི་ཐོག་ཞིབ་འཇུག་གནང་སྟེ་མ་རྩ་འཛུགས་རྒྱུ་བཀག་འགོག་བྱེད་དགོས་པ་དང་ཡང་སེམས་འཚབ་ཡོད་པའི་རྒྱལ་ཁབ་ཁག་ལ་ཚོར་ནུས་ཆེ་བའི་བཟོ་ལས་ལག་རྩལའམ Technology མཁོ་སྤྲོད་བྱ་རྒྱུར་ཚད་བཀག་བཟོ་འཆར་ཡོད་འདུག་ད་ལྟའི་ཆ་ལ་ཡོ་རོབ་མཐུན་ཚོགས་ཀྱི་གོང་གི་འཆར་གཞི་དེས་རྒྱལ་ཁབ་བྱེ་བྲག་པ་སུ་ཡང་མིང་འདོན་གནང་མེད་ན་ཡང་ཡོ་རོབ་མཐུན་ཚོགས་ཀྱིས་ཡིད་ཆེས་བློས་འགེལ་འཕེར་བའི་ཕྱག་སྦྲེལ་ཁག་གི་མཉམ་དུ་ཕྱག་ལས་གནང་སྟེ་མཐུན་ཚོགས་དེར་ཉེན་ཁ་མེད་པ་བཟོ་རྒྱུ་དང་རྒྱ་ནག་ལ་དཔལ་འབྱོར་གྱི་ཐོག་ནས་བརྟེན་རྒྱུ་ཇེ་ཉུང་དུ་གཏོང་རྒྱུའི་སྲིད་ཇུས་འཛིན་འཆར་ཡོད་པ་རེད་འདུག་རྒྱ་གར་ནུབ་བྷང་གོལ་གི་གྲོང་ཁྱེར་ས་ལ་གར་ལ་གནས་སྡོད་བོད་པའི་ན་གཞོན་བསྟན་འཛིན་བྱང་ཆུབ་དང་ཁོང་གི་སྤུན་མཆེད་བཀྲ་ཤིས་ཕུན་ཚོགས་རྣམ་གཉིས་ནས་ས་ལ་གར་གྱི་ཁུལ་དུ་གནས་སྡོད་བོད་རིགས་དང་ཧི་མ་ལ་ཡའི་མི་རིགས་ཀྱི་ཕྲུ་གུ་ཚོ་གི་ཆེད་དུ་འཛོམས་ས་ཞེས་པའི་ཤེས་ཡོན་ལྟེ་གནས་ཁང་ཞིག་བཙུགས་ནས་ཁོང་ཚོར་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་ལ་བོད་པའི་ན་གཞོན་བསྟན་འཛིན་བྱང་ཆུབ་ལགས་ཀྱིས་ཤེས་ཡོན་ལྟེ་གནས་ཁང་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ཞིག་ནི་ས་ལུ་སྒར་ལ་བོད་མི་གནས་སྡོད་བྱེད་མཁན་ཉུང་ཤས་ལས་མེད་པ་མ་ཟད་བོད་མི་དེ་དག་ས་གནས་ཡུལ་མི་ཚོ་དང་འབྲེལ་ནས་འཚོ་བ་རང་སྐྱོང་གི་ངང་གནས་བཞིན་ཡོད་པ་དེ་ལ་བལ་བོ་གི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་དང་ལྷག་པར་དུ་ཁུལ་དེ་ལ་བོད་པ་གི་སློབ་གྲྭ་ཟུར་དུ་མེད་པའི་རྐྱེན་གྱིས་བོད་པའི་སྐད་ཡིག་ཉམས་ཆག་འགྲོ་རྒྱུ་གི་ཉེན་ཁ་དང་གཙོ་ཆེ་ཤོས ྋགོང་ས་མཆོག་གིས་བོད་ཀྱི་སྐད་ཡིག་རྒྱུན་འཛིན་གྱི་ཐད་ལ་ལམ་སྟོན་བཀའ་སློབ་ཡང་ཡང་ཕེབས་དོན་བཞིན་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོར་འཛོམས་ས་ཤེས་ཡོན་ལྟེ་གནས་ཁང་དེ་གསར་འཛུགས་བྱས་པ་ཞིག་ཡིན་པ་གསུངས་འདུག་ཐོག་མར་བོད་པའི་སྐད་ཡིག་དང་རིག་གཞུང་ལྟེ་གནས་ཁང་འདིར་འཛུལ་བཞུགས་བྱེད་མཁན་བོད་རིགས་དང་ས་གནས་ཀྱི་ཡུལ་མི་གི་སློབ་ཕྲུག་གྲངས་བཅུ་གསུམ་ཙམ་བྱུང་ཡོད་པ་དང་དེ་ནས་སློབ་ཕྲུག་འཛུལ་བཞུགས་བྱེད་མཁན་ཇེ་ཉུང་དུ་ཕྱིན་ནས་ད་ལྟའི་ཆ་ལ་སློབ་ཕྲུག་བདུན་ལས་མེད་པ་རེད་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱིས

བོད་མི་སྒེར་བ་དག་གིས་བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་ཆེད་བཙུགས་པའི་སློབ་གྲྭ་ཁག་བསྐྱར་དུ་སྒོ་ཕྱེ་འཇུག་དགོས་པའི་དགོས་འདུན་བཏོན་ཡོད་འདུག་འདི་ནི་ཐེངས་སྔོན་མ་དང་བསྡུར་ན་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན་རྒྱལ་ཁབ་ཀྱི་གྲངས་འབོར་ལྡབ་གཅིག་ལྷག་ཇེ་མང་དུ་ཕྱིན་ཡོད་འདུག་ལ་དེ་བཞིན་དུ་ད་ལོའི་བསྐྱར་ཞིབ་འདིའི་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་བརྗོད་གཞི་མི་འདྲ་བ་བཅོ་བརྒྱད་ཙམ་ཐེར་འདོན་བྱས་ཡོད་པ་དང།

བོད་ཕྲུག་ས་ཡ་གཅིག་གི་ཐོབ་ཐང་དང་བོད་མི་རིགས་ཀྱི་ངོས་འཛིན་མེད་པར་བཟོ་བའི་དམིགས་ཡུལ་འགྲུབ་ཐབས་སུ་བོད་ཕྲུག་དེ་དག་བཙན་ཤེད་ཀྱིས་གཏན་སྡོད་སློབ་གྲྭ་ཁག་ནང་བཅུག་པ་རེད། འོན་ཀྱང་དེ་རིང་རྒྱལ་ཚོགས་ཀྱི་བསྐྱར་ཞིབ་ལྷན་ཚོགས་ཐོག་རྒྱལ་ཁབ་སོ་སོས་པེ་ཅིན་གཞུང་གི་འགན་འཁྲི་བདའ་འདེད་བཏང་སྟེ་རྒྱ་ནག་གི་བྱས་ཉེས་ཐེར་འདོན་བྱས་ཡོད། ད་ཐེངས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་ཁྲོད་བོད་ནང་གི་གནད་དོན་ཐེར་འདོན་གནང་མཁན་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཧ་ལས་དགོས་པའི་ཇེ་མང་དུ་ཕྱིན་ཡོད་པ་དེའི་ཐོག་ནས་རྒྱ་ནག་གཞུང་གིས་མི་རིགས་གཅིག་གྱུར་གཏོང་ཐབས་ཀྱི་སྲིད་ཇུས་དེས་བོད་མི་རིགས་འཚོ་གནས་ལ་འཇིགས་སྣང་སྐུལ་བ་མཚོན་ཡོད་ཅེས་གསུངས་སོང། གཞན་ཡང་རྒྱལ་ཚོགས་ཀྱི་ལྷན་ཚོགས་དེར་མཉམ་ཞུགས་གནང་མཁན International Tibet Net སྟེ་རྒྱལ་སྤྱིའི་བོད་དོན་ལས་འགུལ་ཚོགས་པའི་འགན་འཛིན Mandie McKeown ལགས་ཀྱིས་ཇི་ནི་ཝ་ནས་ཁ་པར་བརྒྱུད་འདི་ག་རླུང་འཕྲིན་ཁང་ལ་གསུངས་དོན།
རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་དག་གིས་བོད་ནང་གི་གནད་དོན་སྐོར་ལ་གླེང་གཞི་དག་བཏོན་པའི་གོ་སྐབས་འདི་ཧ་ཅང་གལ་ཆེན་པོ་རེད། རྟག་ཏུ་བོད་མི་ཚོས་བོད་མིའི་ཐོབ་ཐང་དང་འབྲེལ་བ་ཡོད་པའི་གནད་དོན་རིགས་དགོས་འདུན་བཏོན་པ་ཙམ་གྱིས་བཙོན་དུ་བཅུག་པ་དང་མནར་གཅོད་གཏོང་བ། ཁྲིམས་ཆད་ལྗིད་མོ་གཅོད་པ་བཅས་བྱེད་བཞིན་པ་རེད། སྲིད་གཞུང་མང་པོ་ཞིག་གི་རང་དཔེ་གཞན་སྟོན་གྱིས་ང་ཚོ་བློ་སྤོབས་སྐྱེ་བཅུག་སོང། རྒྱལ་ཁབ་དེ་དག་གིས་འཛམ་བུ་གླིང་ལ་བོད་ནང་གི་ཐོབ་ཐང་གནད་དོན་ཁག་གི་ཐད་ཁ་རོག་སྡོད་མི་རུང་བ་གསལ་འདོན་བྱས་ཡོད། ཡིན་ནའང་ད་དུང་རྒྱལ་ཁབ་མང་པོ་ཞིག་ཡར་ལངས་ནས་རྒྱ་ནག་གི་མངོན་སུམ་འཛེམ་མེད་ཀྱི་བཙན་དབང་བྱ་སྤྱོད་དག་ཐེར་འདོན་བྱེད་དགོས་ཞེས་གསུངས་སོང།

བོད་ཡིག་སློབ་གཉེར་དང་བོད་ཀྱི་རིག་གཞུང་སོགས་སྲུང་སྐྱོབ་ཀྱི་ལས་དོན་པ་ཚོར་ཁྲིམས་ཐག་ནན་མོ་གཅོད་པ། ཁྲིམས་ཁང་དུ་ཡིག་ཆ་དང་ཁྲིམས་བཤེར་གྱི་བརྒྱུད་རིམ་བོད་ཡིག་ཏུ་མི་བསྒྱུར་བ་སོགས་བོད་མི་ཚོར་དབྱེ་འབྱེད་དང་དམའ་འབེབས་ཚབས་ཆེན་ཕོག་གི་ཡོད་སྐོར་སོགས་བཀོད་འདུག་འགྲོ་བ་མིའི་ཐོབ་ཐང་དུས་བཀག་བསྐྱར་ཞིབ་ཀྱི་སྙན་ཐོ་ནི་ཚོགས་མི་རྒྱལ་ཁབ་མང་པོས་རེ་སྐུལ་དང་བསམ་འཆར་བཤད་པ་སོགས་ལ་བརྟེན་ནས་ཡོང་གི་ཡོད་པས་སྙན་ཐོའི་ནང་བཀོད་པའི་ནང་དོན་དག་རྒྱ་ནག་གཞུང་གིས་ལག་བསྟར་མ་བྱས་པ་རྣམས་རྒྱལ་སྤྱིའི་སྡིངས་ཆ་སྤྱི་དང་ཁྱད་པར་དུ་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་དང་ཕྱི་འབྲེལ་གྱི་སྐབས་སུ་བདའ་འདེད་དང་གནོན་ཤུགས་སྤྲད་ཆོག་པ་མ་ཟད་ཉིས་སྟོང་ཉེར་དྲུག་ལོ་དང་ཉེར་བདུན་ལོའི་ནང་ལག་བསྟར་བྱེད་མིན་ཐོག་དུས་དཀྱིལ་སྙན་ཐོ་འདོན་དགོས་པའི་ནང་བསྐྱར་དུ་འགོད་ཆོག་གི་ཡོད་པ་རེད། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དེ་སྔ་ཉིས་སྟོང་དགུ་ལོར་བསྐྱར་ཞིབ་ཐོག་མ་དེའི་སྐབས་བོད་སྐོར་ཐེངས་མ་བདུན་ཐོན་པ་དང་ཐེངས་གཉིས་པ་དེ་ཉིས་སྟོང་བཅུ་གསུམ་ལོར་ཡང་བོད་སྐོར་ཐེངས་མ་བདུན་ཐོན་འདུག་ལ། ཡང་དུས་བཀག་བསྐྱར་ཞིབ་ཐེངས་གསུམ་པ་སྟེ་ཉིས་སྟོང་བཅོ་བརྒྱད་ལོར་བོད་སྐོར་ཐེངས་མ་བཅུ་གཅིག་ཐོན་ཡོད་ནའང་ད་ཐེངས་ཀྱི་བསྐྱར་ཞིབ་འདིར་བོད་སྐོར་ཐེངས་མ་བཅོ་བརྒྱད་ཐོན་ཡོད་པས་སྔ་མ་དག་ལས་ཀྱང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཇེ་སྡུག་དང་རྒྱལ་སྤྱིའི་སྟེང་དོ་སྣང་ཇེ་ཆེར་འགྲོ་བཞིན་པ་མངོན་གསལ་དོད་པོ་ཆགས་ཡོད་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པ་རེད། རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་རིམ་པ་བྱས་པའི་སྐབས་རྒྱ་ནག་གཞུང་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་ཐད་འདྲི་བརྩད་ནན་པོ་བྱས་ཡོད་ཀྱང་རྒྱ་ནག་གཞུང་གི་ངོ་ཚབ་རྣམས་ཀྱིས་དེ་རིགས་ལ་ལན་འདེབས་ཁ་གསལ་ཞིག་རྒྱག་མི་ཐུབ་པ་སོགས་ཀྱི་གནས་ཚུལ་རིམ་པ་བྱུང་ཡོད་པ་རེད།
དེ་རིང་གི་དེང་དུས་བོད་སྐོར་ནོར་སྒར་ལེ་ཚན་གྱི་ནང་དུ་རྒྱ་ནག་གཞུང་གིས་བོད་ནང་རླུང་ཤུགས་གློག་ནུས་ཀྱི་ལས་གཞི་འཛུགས་སྐྲུན་བྱས་པ་དེ་རྩྭ་ས་ལ་སོགས་པར་གནོད་སྐྱོན་འབྱུང་མིན་གྱི་ཐད་ལ་ཁོར་ཡུག་ཆེད་མཁས་པ་གི་བསམ་ཚུལ་བསྡུ་ལེན་གྱི་ཚུལ་དུ་བོད་བསྒྱུར་གྱིས་རྒྱང་བསྲིངས་བྱས་པར་གསན་རོགས་ཞུ། ཉེ་བའི་ཆར། རྒྱ་ནག་གཞུང་གིས་འཛམ་གླིང་ས་ཡི་ཡང་སྟེང་བོད་ལ་མཐོ་སྒང་དུ་རླུང་ཤུགས་གློག་ནུས་ཀྱི་ལས་གཞི་རྒྱ་ཆེན་པོ་ཟིག་སྒོ་འབྱེད་བྱས་པ་དེ་རྒྱ་ཆེ་ཞིང་མཐའ་ཡས་པའི་བོད་ཀྱི་རང་བྱུང་རྩྭ་ཐང་དེ་བཞིན་རྒྱ་ནག་རྒྱལ་ནང་གི་ནུས་ཤུགས་དང་དཔལ་འབྱོར་འཛུགས་སྐྲུན་གྱི་དགོས་མཁོ་ཁོ་ན་གི་ཁེ་ཕན་དུ་འགྱུར་རྒྱུ་ཡིན་པ་རྒྱ་ནག་གི་སྐོར་གྱི་ཆེད་མཁས་པ་ཚོས་ངོས་འཛིན་གནང་གི་ཡོད་པ་ཙམ་དུ་མ་ཟད་དེ་འདྲ་གི་ལས་གཞི་གི་རྐྱེན་གྱིས་བོད་ཀྱི་རང་བྱུང་ཁོར་ཡུག་དང་སེམས་ཅན་སྒོ་ཕྱུགས་ཀྱི་འཚོ་གནས་ལ་གནོད་སྐྱོན་ཚབས་ཆེན་ཐེབས་རྒྱུ་ཡིན་པ་ཁོར་ཡུག་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པར་སོང་གནད་དོན་དེའི་ཐད་ལ། འབུམ་རམས་པ་དང་ཁོར་ཡུག་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར་ཁོང་མོ་གིས་གསུངས་ན། དེང་སྐབས་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་བོད་ཀྱི་ས་ཁུལ་འདི་བཞིན་ཐོན་ཁུངས་ཕུན་སུམ་ཚོགས་པ་དང་རླུང་ཤུགས་ཀྱིས་གློག་འཐེན་པའི་ནུས་པ་ཡོད་པ་དང། ཉི་འོད་ཀྱིས་གློག་འཐེན་པའི་ནུས་པ་ལྡན་པ། ཆུ་རགས་བརྒྱབ་ནས་གློག་འཐེན་པའི་ནུས་པ་ཡོད་པ་དེ་འདྲ་མང་པོ་ཟིག་ཁྱབ་བསྒྲགས་བྱེད་ཀྱི་ཡོད་ལ། དེ་ལྟར་ཁྱབ་བསྒྲགས་བྱེད་དགོས་པའི་དགོས་པ་རྒྱུ་མཚན་ཡང། རྒྱལ་སྤྱིའི་ཐོག་རྒྱ་ནག་ནི་ཁོར་ཡུག་གཏོར་བརླག་གཏོང་མཁན་ཚབས་ཆེ་ཤོས་ཟིག་ཆགས་ཡོད་དེས་ན། བོད་ནང་རླུང་ཤུགས་དང་ཉི་འོད་ལ་བརྟེན་ནས་རྒྱལ་སྤྱིའི་ཐོག་ཁོར་ཡུག་སྲུང་སྐྱོབ་ཀྱི་ཐད་ལ་ལས་ཀ་ཧ་ལས་པ་ཟིག་བྱེད་ཀྱི་ཡོད་པའི་རྣམ་པ་ཟིག་སྟོན་ཐབས་བྱེད་ཀྱི་ཡོད་ཀྱང་རླུང་ཤུགས་གློག་ནུས་ཀྱི་ཁེ་ཕན་ངོ་མ་དེ་ས་གནས་ས་ཐོག་གི་མི་དམངས་ཀྱི་ཆེད་དུ་མ་ཡིན་པར་རྒྱ་ནག་རང་གི་དཔལ་འབྱོར་གྱི་དགོས་མཁོ་ལ་དམིགས་ནས་བསྒྲུབ་ཀྱི་ཡོད་པ་གསལ་བོ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ལ་དེ་བཞིན་དུ་ཉི་འོད་ཀྱི་ནུས་ཤུགས་ཐེན་པའི་ལས་གཞི་ཡིས་རྩྭ་ཐང་ལ་གནོད་སྐྱོན་གང་འདྲ་ཞིག་འབྱུང་གི་ཡོད་མེད་ཀྱི་སྐོར་ལ་ཁོ་མོ་གིས་གསུངས་རྒྱུར།
དབྱིན་སྐད་ཐོག་ནས་ཞུ་བ་ཡིན་ན Solar Energy ལབ་ཀྱི་འདུག་ཨ། ཉི་འོད་ཀྱི་ཐོག་ནས་ཨ་ནི་ནུས་ཤུགས་ཐེན་ཡག་གི་དེ་འདྲའི་བཙུགས་བ་ཡིན་ན། བོད་ཀྱི་རྩྭ་ཐང་གི་སྒང་ལ་དེ་བཙུགས་བ་ཡིན་ན་ཨ་ནི། རྩྭ་ཐང་རང་ལ་ཉི་མ་ཤར་མ་ཐུབ་པ་དང་ཉི་མ་དེ་ཨ་ནི་ད་ལྟ་ནུས་ཤུགས་ཀྱི། དེ་གིས་བཀག་གི་ཡོད་བ་དེ་གསལ་བོ་ཆགས་འདུག་ག་ལོ་མང་བོ་གི་རྗེས་ལ་རྩྭ་ཐང་དེ་རྦད་དེ་འཕྲོ་བརླག་འགྲོ་གི་ཡོད་བ་དང་རྩྭ་ཐང་དེ། བྱེ་ཐང་ལ་ཕར་འགྱུར་གྱི་ཡོད་བ་དེ་དཀའ་ངལ་དེ་ནི་དེ་འདྲའི་ཅིག་ཆགས་བསྡད་ཡོད་པ་དེ། ཚན་རིག་པ་དེ་འདྲ་གི་མང་པོ་ཅིག་བཤད་ཀྱི་ཡོད་འདུག་ག་ལ། དབྱིན་སྐད་དུ Solar Energy ཞེས་འབོད་པའི་ཉི་འོད་ཀྱི་ནུས་ཤུགས་ཐེན་པའི་ལས་གཞི་དེ་འདྲ་རྩྭ་ཐང་དུ་བཙུགས་པ་ཡིན་ན་དེའི་རྩྭ་ཐང་ལ་དགོས་པའི་ཉི་མ་གི་འོད་ཁེགས་པ་ལ་བརྟེན་ནས་ལོ་མང་གི་རྗེས་ནས་རྩྭ་ཐང་འཕྲོ་བརླག་ཏུ་གྱུར་ཏེ་རང་བཞིན་གྱིས་བྱེ་ཐང་དུ་འགྱུར་རྒྱུ་ཡིན་པ་ཚན་རིག་པ་ཚོས་བཤད་ཀྱི་ཡོད། ཕྱོགས་གཅིག་ནས་ལྟ་དུས་ཉི་འོད་དང་རླུང་ཤུགས་ཀྱི་གློག་ནུས་ཀྱི་འཛུགས་སྐྲུན་ལས་གཞི་སྤེལ་ཡོང་དུས་ཁོར་ཡུག་ལ་བཟང་ཕྱོགས་ཀྱི་ལས་དོན་ཟིག་སྒྲུབ་ཀྱི་ཡོད་པའི་རྣམ་པ་ཟིག་མཐོང་སྲིད་པ་རེད་དེ་དོན་དངོས་སུ་བལྟས་ཡོང་དུས་དེ་འདྲ་གི་ལས་གཞི་བོད་མི་གི་ཆེད་དུ་མ་ཡིན་པར་རྒྱ་ནག་རང་ཉིད་ཀྱི་དཔལ་འབྱོར་འཛུགས་སྐྲུན་གྱི་ཆེད་དུ་ཡིན་པ་ཟུར་བལྟས་ལེབ་མཐོང་གི་ཚུལ་དུ་ཡིན་པས། འདིའི་ཐད་ལ་བོད་མི་ཚོ་གི་ངོས་ནས་གནས་ཚུལ་གང་མང་མང་ཟིག་ག་ཤེས་རྟོགས་བྱེད་དགོས་པ་དེ་ཧ་ཅང་གི་གནད་འགག་ཆེན་པོ་ཡིན་པ་གསལ་སྟོན་དང་སྦྲགས། ཡངས་ཤིང་རྒྱ་ཆེ་བའི་བོད་ཀྱི་རྩྭ་ཐང་དུ། འཛུགས་སྐྲུན་འདི་འདྲ་རྒྱ་ཆེན་པོ་ཟིག་ཁྱེར་ཡོང་བ་དེས། བོད་ཀྱི་སྣོད་བཅུད་དང་ཁོར་ཡུག་ལ་དོ་ཕོག་གང་འདྲ་ཟིག་འབྱུང་གི་ཡོད་མེད་ལ། རྒྱ་ནག་གཞུང་གི་ངོས་ནས་སྐད་ཆ་གསལ་བོ་ཟིག་བཤད་ཀྱི་མེད་ཅེས་དང། ཁོ་མོས་མུ་མཐུད་གསུངས་རྒྱུར། གང་ཡིན་ཟེར་ན། རྒྱལ་སྤྱིའི་གི་ཐོག་ནས་ཅིག་ལྟ་བ་ཡིན་ན་དེ་འདྲའི་འཛུགས་སྐྲུན་ཅིག་བྱེད་བ་ཡིན་ན་དཔེ་ཡག་པོ་ཡོང་བ་དང་དེ་འདྲའི་གི་མཐོང་སའི་གི་ཉེན་ཁ་ཡོད་རེད་ཡིན་ན་ཡང་ང་རང་ཚོ་གི་ལྟ་ཤེས་ཐོག་དེ་འཛུགས་སྐྲུན་དེ་བྱེད་བ་ཡིན་ན་གི་བོད་པ་རང་གི་ཆེད་དུ་མིན་པ་དང་བོད་པ་ཚོ་གི་དེའི་ཐོག་ནས་འཛུགས་སྐྲུན་གི་བྱེད་བའི་སྐབས་ལ་ཁོ་རང་ཚོ་ལ་འཛུགས་སྐྲུན་བྱེད་ཆོག་ཡའི་གི་ཆོག་མཆན་ཡོད་མེད་གི་དེ་མེད་བ་བྱས་ཨ་ནི་དེ་ནས་དེ་གང་ན་འཛུགས་སྐྲུན་དེ་ཚོ་བྱེད་བ་ཡིན་ན་དེའི་གཡས་གཡོན་གི་ཁོར་ཡུག་དང་དེའི་གཡས་གཡོན་གི་ཅིག་མི་དམངས་ཡིན་ན་རེད་ཨ་ནི།
སེམས་ཅན་ཡིན་ན། དེ་འདྲ་གི་ལས་གཞི་ཟིག་སྤེལ་ཡོང་དུས་རྒྱལ་སྤྱིའི་ཐོག་མཐོང་སྣང་ཡག་པོ་ཟིག་ཏུ་འགྱུར་རྒྱུ་གི་ཉེན་ཁ་ཡོད་སྲིད་ཀྱང། བོད་པ་ཚོ་རང་གི་ས་གནས་ས་ཐོག་ཏུ་དེ་འདྲ་གི་ལས་གཞི་འཛུགས་སྐྲུན་བྱེད་པར་རང་དབང་གི་ཐོག་ནས་བསམ་ཚུལ་འདོན་ཆོག་པའི་གོ་སྐབས་མེད་ཙང་ལས་གཞི་དེས་ཁོར་ཡུག་དང་སེམས་ཅན་གྱི་འཚོ་གནས་ལ་སོགས་པར་གནོད་སྐྱོན་གང་འདྲ་ཟིག་ཐེབས་རྒྱུ་ཡིན་མིན་གནས་ཚུལ་ཅི་ཡང་གསལ་ཁ་མེད་པར་སོང། གནད་དོན་འདིའི་ཐད་ལ། བོད་མི་ཚོ་གི་ངོས་ནས་གླེང་སློང་གང་མང་མང་ཟིག་བྱེད་རྒྱུ་དེ་ཧ་ཅང་གི་གནད་འགག་ཆེན་པོ་ཟིག་མཐོང་གི་འདུག་ཅེས་དང། Solar Energy ཞེས་ཉི་འོད་ཀྱི་ནུས་ཤུགས་ཐེན་པའི་ལས་གཞི་འཛུགས་སྐྲུན་བྱ་ཡུལ་དེ་ནི་རྒྱ་མཚོ་གི་ངོས་ནས་མཐོ་ཚད་མི་ཊར་བཞི་སྟོང་དྲུག་བརྒྱ་ལྔ་བཅུ་གི་སར་ཆགས་པའི་བོད་བྱང་ནག་ཆུའི་རྩྭ་ཐང་ཡིན་ཞིང། རྩྭ་ཐང་དེའི་སྟེང་རླུང་གི་གློག་ཤུགས་ཁེ་ལོ་ཝ་ཊི་ས་ཡ་ཉིས་བརྒྱ་མཁོ་འདོན་ཐུབ་པའི་ལས་གཞི་འཛུགས་སྐྲུན་བྱས་ཏེ་ས་གནས་ཀྱི་དུད་ཁྱིམ་གཉིས་འབུམ་ལྷག་ལ་དགོས་ངེས་ཀྱི་ལོ་རེའི་གློག་ཤུགས་མཁོ་འདོན་བྱ་ཐུབ་རྒྱུ་ཡིན་ལུགས་རྒྱ་ནག་གཞུང་གིས་ཤོད་ཀྱི་ཡོད་མོད། འོན་ཀྱང་བོད་ཀྱི་ཁོར་ཡུག་གི་ཐོག་ལ་ཉམས་ཞིབ་པས་རྒྱ་ནག་གཞུང་གིས་ཁོར་ཡུག་ལ་དཀའ་ངལ་འཕྲད་སྐབས་བོད་ཀྱི་ས་ཆ་བེད་སྤྱོད་བཏང་ནས་བོད་ཆོལ་ཁ་གསུམ་གྱི་ནང་ཆུ་ཤུགས་གློག་ཁང་དང་ཉི་འོད་ཀྱི་གློག་ཤུགས་རླུང་གི་གློག་ཤུགས་ཀྱི་ལས་གཞི་རྒྱ་ཆེན་པོ་འཛུགས་སྐྲུན་བྱེད་བཞིན་པ་དེ་དག་གིས་ས་གནས་ཀྱི་བོད་མི་ཚོ་ལ་ཕན་ཐོགས་པ་ལས་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་བཟོ་གི་ཡོད་པའི་སྐོར་ངོས་འཛིན་གནང་གི་ཡོད། དེ་བཞིན་དུ། འབུམ་རམས་པ་དང་ཁོར་ཡུག་ཉམས་ཞིབ་པ་བློ་བཟང་གཡང་མཚོ་གི་མི་དེ་ལ་བྱུང་ན། གནད་འགག་འདི་ག་རེ་ཆགས་ཀྱི་འདུག་ཞུ་བ་ཡིན་ན་འཛུགས་སྐྲུན་ག་འདྲ་ཅིག་བྱེད་པ་ཡིན་ནའི་འཛུགས་སྐྲུན་འདི་གི། བྱེད་པའི་སྐབས་ལ། དང་པོ་འདི་འཛུགས་སྐྲུན་འདི་གི་བྱེད་པའི་སྐབས་ལ། འདི་གི་ས་གནས་ས་ཐོག་རང་གི་བོད་པ་དེ་ཚོ་གི་ཆེད་དུ་ལ་ཡིན་པ་དང་བོད་པ་དེ་ཚོ་ལ་ཕན་ཐོགས་ཡོད་པའི་དེ་འདྲས་ཅིག་ཡིན་པ་འདི་དཔེ་གནད་འགག་ཅིག་ཆགས་ཀྱི་ཡོད་རེད་གཉིས་པ་འདི་འཛུགས་སྐྲུན་འདི་བྱེད་ཡོང་དུས་སྒང་ལ། ཨ་ནི་གཅིག་ས་གནས་ས་ཐོག་འདི་གི་གཡས་གཡོན་སྒང་ལ་ཡོད་པའི་ཨ་ནི་ས་གནས་ས་ཐོག་མི་གི་འཛུགས་སྐྲུན་བྱེད་ཆོག་ཡ་གྱི་ཆོག་མཆན་སྤྲད་དགོས་ཡ་དེ་དཔེ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། ཡིན་ན་ཡང་ད་ལྟ་བོད་ནང་ལ་འདི་ཆགས་ཀྱི་ཡོད་མ་རེད་དང་པོ་དེ། འཛུགས་སྐྲུན་དེ་སུ་གི་ཆེད་དུ་བྱེད་ཀྱི་ཡོད་རེད་ལབ་ན་རྒྱ་མི་རང་གི་ཆེད་དུ་བྱེད་ཀྱི་ཡོད་རེད། འཛུགས་སྐྲུན་གྱི་ལས་གཞི་གང་འདྲ་ཟིག་སྤེལ་ཀྱང་རུང་ས་གནས་ཀྱི་བོད་མི་ཚོ་གི་ཆེད་དུ་ཡིན་པ་གནད་འགག་ཅིག་ཆགས་ཀྱི་ཡོད་ལ། གནད་འགག་གཞན་ཞིག་ནི། འཛུགས་སྐྲུན་དེ་འདྲ་བྱེད་ཡོང་དུས་ས་གནས་དེ་གའི་གཡས་གཡོན་གྱི་མི་རྣམས་ཀྱི་ཆོག་མཆན་ཐོབ་དགོས་པ་དེ་གལ་ཆེན་པོ་ཆགས་ཀྱི་ཡོད་ན་ར། བོད་ནང་དེ་ལྟར་མ་ཡིན་པར་འཛུགས་སྐྲུན་དེ་དང་དེའི་རིགས་རྒྱ་མི་གི་ཆེད་དུ་ཡ་བྱེད་ཀྱི་ཡོད་ལ། ཡང་ཉི་འོད་དང་རླུང་ཤུགས་གློག་ནུས་འཛུགས་སྐྲུན་གྱི་ལས་གཞི་དེས་མ་འོངས་པར་སེམས་ཅན་གྱི་འཚོ་གནས་དང་ཁོར་ཡུག་ལ་གནོད་སྐྱོན་གང་འདྲ་ཞིག་ཐེབས་རྒྱུ་ཡིན་མིན་གསལ་ཁ་ཅི་ཡང་མེད་ཅེས་འགྲེལ་བརྗོད་གནང་གི་འདུག་སྤྱིར་བོད་དང་འབྲེལ་བའི་ཁོར་ཡུག་ཞིབ་འཇུག་པ་ཚོའི་བརྗོད་དོན་ལྟར་ན་རྒྱ་ནག་གིས་ཉི་འོད་དང་རླུང་ཤུགས་ལ་བརྟེན་ནས་གློག་ནུས་མཁོ་འདོན་བྱེད་པའི་ལས་གཞི་ཙམ་ཞིག་མ་ཡིན་པར་བོད་ནང་ཆུ་རགས་འཛུགས་སྐྲུན་དང་ཆུ་མཛོད་བསྐྲུན་པའི་ཉེར་ལེན་གྱིས་འཇིག་སླ་བའི་བོད་ཀྱི་རང་བྱུང་གི་གནོད་སྐྱེལ་དང་སྐྱེ་ཁམས་ཁོར་ཡུག་བསྐྱར་གསོ་བྱེད་དཀའ་བའི་གནས་སྟངས་བཟོས་ཡོད་པ་མ་ཟད། མདོ་དབུས་མཐོ་སྒང་གི་ཕྱོགས་ནས་འབབ་པའི་གཙང་བོ་ཁག་ལ་ཆུ་རགས་བརྒྱབ་པ་སོགས་ལས་གཞི་འདྲ་མིན་བརྩམས་པའི་ཉེར་ལེན་གྱི་འོག་ཏུ་རྒྱུག་ཆུ་སྦགས་བཙོག་བཟོས་པ་དང་གཙང་བོ་ཁ་སྒྱུར་བྱས་པའི་ཉེར་ལེན་གྱིས་བོད་དང་ས་འབྲེལ་རྒྱ་གར་གཙོས་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི

བོད་ཀྱི་རང་བྱུང་གནོད་འཚེ་དང་ཆབས་ཅིག་བོད་རིགས་སམ་མི་རིགས་ཀྱི་ངོ་བོ་དང་བཅས་པ་ཚར་འགྲོ་གི་ཡོད་པའི་གནས་སྟངས་གསལ་སྟོན་དང་འབྲེལ་རྒྱ་ནག་གཞུང་གིས་བོད་ནང་འཛུགས་སྐྲུན་ཡར་རྒྱས་དང་ཁོར་ཡུག་སྲུང་སྐྱོབ་ལ་ལག་རྗེས་ཆེན་པོ་བཞག་ཡོད་ཅེས་དུས་ནས་དུས་སུ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་དྲིལ་བསྒྲགས་གང་ཐུབ་བྱེད་ཀྱི་ཡོད་པ་དེ་ལྟར་ཡང་དོན་དངོས་སུ་ད་ལྟའི་རྒྱ་ནག་གི་སྲིད་བྱུས་ཀྱི་འོག་ཏུ་འབྲོག་པ་གྲོང་སྡེ་ཅན་དུ་བསྒྱུར་བའི་སྲིད་བྱུས་ཀྱི་རྐྱེན་གྱིས་བོད་མི་རིགས་ཀྱི་ངོ་བོ་གིས་མཚོན་པའི